བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྒྱུར་ཐབས་འབད་བརྩོན་མཐའ་འཁྱོངས་བྱེད་དགོས་པའི་སྐོར་ནན་བཤད་སྐུལ་འདེད་བྱས་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང་མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་མོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་སྟེ་བོད་ཀྱི་ལོ་གསར་དང་དཔྱིད་གསར་དུས་ཆེན་གྱི་སྔ་ནུབ་ཏུ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་ཀྱི་རྒྱལ་ས་ལྷ་སའི་ལྷ་ལྡན་གཙུག་ལག་ཁང་དང་ར་མོ་ཆེའི་གཙུག་ལག་ཁང་དུ་ལྟ་ཞིབ་ཏུ་བསྐྱོད་ནས་ཆོས་ལུགས་ལས་དོན་དོ་དམ་ལ་ཁྲིམས་ལྟར་ཤུགས་སྣོན་བརྒྱབ་ནས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་སྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་དགོས་པ་དང་དགོན་སྡེ་དོ་དམ་ཚད་ལྡན་དང། ཞིབ་ཚགས་བཅས་ཀྱི་ལས་དོན་སྒྲུབ་དགོས་པའི་སྐོར་ནན་བཤད་སྐུལ་འདེད་བྱས་ཡོད་པ་རེད། དེ་ཡང་ཝང་ཅུན་ཀྲེང་གིས་གཙུག་ལག་ཁང་དང་ར་མོ་ཆེའི་གཙུག་ལག་ཁང་གཉིས་ལ་ལྟ་ཞིབ་བྱེད་པའི་སྐབས་སུ་དགོན་སྡེའི་རྒྱུན་གཏན་གྱི་སྒྲིག་ཁྲིམས་ལྟར་སྲུང་སྐྱོབ་བྱེད་དགོས་པ་རིམ་པ་ཁག་དང་སྡེ་ཚན་ཁག་གིས་དུས་ཆེན་གཉིས་རིང་གི་བདེ་འཇགས་བརྟན་ལྷིང་ལས་དོན་རང་འགུལ་ངང་ཡག་པོ་བསྒྲུབས་ནས་ལྷོད་གཡེང་དུ་མ་སོང་བར་དམག་འཐབ་བྱེད་པའི་སྤྱོད་ཚུལ་རྣམས་རྒྱུན་འཁྱོངས་བྱས་ཏེ་སྤྱི་ཚོགས་བརྟན་ལྷིང་ཡོང་བར་བྱེད་དགོས་ཞེས་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བས་གནས་ཚུལ་བཀོད་ཡོད་པ་དང། ཡང་འབྱུང་རྩ་བཅོས་སྒྲིག་གི་ལས་དོན་ཤུགས་ཆེ་རུ་བཏང་ནས་གནས་ཚུལ་སྔོན་བརྡ་དང་འཕྲལ་དུ་ཐག་གཅོད་སོགས་ལས་ཀའི་བྱེད་ཐབས་རྣམས་དོན་འཁྱོལ་ཡོང་བར་བྱས་ནས་སྤྱི་ཚོགས་བརྟན་ལྷིང་ལ་ཁྱོན་ཡོངས་ནས་སྔོན་འགོག་དང་ཚོད་འཛིན་བཅས་བྱ་དགོས་པ་ཟེར་ཏེ་བོད་ཀྱི་ལོ་སར་གོང་ལ་ལྷ་སའི་ནང་གི་བོད་མི་མཆོད་མཇལ་དུ་འདུ་འཛོམས་བྱེད་ས་ཁག་ཏུ་ངོ་རྒོལ་རིགས་མི་ཡོང་བའི་སྔོན་འགོག་གི་དྲ་སྦྲེལ་གྱི་ལས་དོན་སྤེལ་ཡོད་པ་དང་བོད་ཀྱི་ལོ་སར་དང་ཆོ་འཕྲུལ་སྨོན་ལམ་སོགས་བོད་མི་འདུ་འཛོམས་བྱེད་པའི་སྐབས་སུ་རྒྱ་ནག་དམར་ཤོག་གཞུང་གིས་ལྷ་ས་ལ་ལྟ་བཤེར་དང། ས་ཚིགས་ཁག་ཏུ་འགག་སྒོ་བཙུགས་ནས་བོད་མི་མཆོད་མཇལ་བ་དུས་ནས་དུས་སུ་དོ་དམ་བྱེད་བཞིན་ཡོད་པ་རེད་ད། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་ནང་གི Warwick Economic Summit ཟེར་བའི Warwick དཔལ་འབྱོར་ལྷན་ཚོགས་ཐོག་ལ་དབུ་འབྱེད་ཀྱི་གསུང་བཤད་གནང། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཕྱོགས་དབྱིན་ཡུལ་ནང་གི་ཝར་ཝིག Economic Summit འམ་ཝར་ཝིག་དཔལ་འབྱོར་ལྷན་ཚོགས་ཀྱིས་གདན་ཞུ་ཕུལ་བ་ལྟར། སྤྱི་ཟླ་དང་པོའི་ཚེས་གསུམ་ཉིན་གྱི་དགོང་མོ་ཝར་ཝིག་གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་གསུང་བཤད་གནང་མི་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་ཐོག་མ་དེ་ཆགས་ཡོད་པ་དང། ཁོང་གིས་བོད་ཀྱི་འཐབ་རྩོད་ནི

ཡིན་ཡིན་པར་རོ། ཨ་ནི་ཕར་ནས་དྲི་བ་དང་དེ་འདྲའི་དེ་ཆེད་དུ་དྲི་བ་དྲིས་ལན་དེ་དཔེ་ཡག་པོ་བྱུང་སོང། དང་པོ་དེ་ཁོ་རང་དང་པོ་དེ། རྒྱ་མི་སློབ་ཕྲུག་ཅིག་གིས་དྲི་བ་དེ། བོད་སོག་ཨ་ནི་ད་གི་ཅིག། ཁོ་རང་ཚོ་ད་རྒྱ་ནག་དམར་པོ་གཞུང་གི་ནང་གི་ཤེས་ལྡན་ཅོ་ར་དེ་གཅིག་པོ་གཅིག་ཀྱང་ཁོ་རང་གིས་བདག་སྐྱོ་སྤྲོ་བྱས་ནས་བཞུད་ཟེ། དགོང་མོ་མ་ཐུབ་ལོས་ཕྱིན་རང་ལུང་པ་ནང་ལ་ཡོད་དུས་ཨ་ནི། ད་གཞུང་གི་ལག་འཁྱེར་གཅིག་པུ་མ་ཡིན་པའི་ད་ཉམས་ཞིབ་ཚད་ལྡན་ཡོད་ངེས་ཀྱི་སྙན་ཐོ་བཏོན་ཞེས་པའི་དང་དེ་ཚོ་ཇི་སྲིད་བ་ཡིན་ནའི་ཐུབ་པའི་སྲོལ་རེད་ཅེས་འཇམ་པོ་བྱས་ནས་ཅིག་གསུང་དང Professor Lau དང Doctor Michael Van Walt Van Praag ང་ཚོ་ཕྱག་དེབ་དང་འདི་གང་ད་དང་ད Hidden Agenda རྒྱ་ནག་གིས་ད་ང་ཚོ་ཡུལ་རང་དབང་ཡོད་རྒྱུ་གི་ལུང་པ་དམངས་གཙོ་ལུང་པ་འདི་ཚོ་ནང་ལ་ཅིག་བརྒྱུད་པ་དང་ཡང་ན་ཐབས་ཤེས་དང་དཔེ་མཚོན་གྱི་ལམ་ཁ་ག་རེ་ག་རེ་ཡོད་མེད་ད་འདི་གི

དབྱིན་ཡུལ་གྱི་ཝར་ཝིག་དཔལ་འབྱོར་ལྷན་ཚོགས་དེའི་སྐབས་ས་གནས་དེའི་ཁུལ་དུ་གནས་སྡོད་མཛད་མུས་བོད་མི་རྣམས་དང་ཐུག་འཕྲད་གནང་བ་དང་སྲིད་སྐྱོང་མཆོག་སྤྱི་ཟླ་དང་པོའི་ཚེས་གཉིས་ནས་གསུམ་བར་དབྱིན་ཡུལ་ནང་འཚམས་གཟིགས་གནང་ཡོད་པ་དང་སྤྱི་ཚེས་གཉིས་ཉིན་གྱི་སྔ་དྲོ་དབྱིན་ཡུལ་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་དབྱིན་ཡུལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང། དབྱིན་ཡུལ་གྱི་འཚམས་གཟིགས་གྲུབ་པའི་རྗེས་སུ་སྲིད་སྐྱོང་མཆོག་སྦེལ་ཇི་ཡམ་རྒྱལ་ཁབ་ཏུ་འཚམས་གཟིགས་སུ་ཕེབས་ཐོན་གནང་རྒྱུ་ཡིན་པ་རེད། ཡང་སྐྱབས་རྗེ་རྡོ་བུམ་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་དགོངས་པ་གཞན་དོན་དུ་གཤེགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་ཐུགས་གསོ་ཞུས་འདུག། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན། སྐྱབས་རྗེ་རྡོ་བུམ་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་དགོངས་པ་གཞན་དོན་དུ་གཤེགས་པའི་གནས་ཚུལ་ཐོན་པར་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་ཐུགས་གསོ་ཞུས་ཡོད་པ་རེད་འདུག། སྐྱབས་རྗེ་རྡོ་བུམ་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་དགོངས་པ་རྫོགས་པའི་གནས་ཚུལ་ཐོན་པ་ལ་བོད་མིའི་སྒྲིག་འཛུགས་བཀའ་ཤག་ལྷན་རྒྱས་ནས་ཡིད་གདུང་དྲག་པོས་མྱ་ངན་དང་བཅས་རྗེས་འཇུག་བླ་བྲང་གི་ལས་སྣེ་དང་སློབ་འབངས་ཡོངས་ལ་ཐུགས་གསོའི་འཕྲིན་ཡིག་ཕུལ་ཡོད་པ་དང་རྡ་སར་ཚོགས་བཅར་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱི་མཚན་ཐོག་ནས་ཐུགས་གསོའི་གསུང་འཕྲིན་ཞིག་ཕུལ་བའི་ནང། སྐུ་གཤེགས་དམ་པ་ཁོང་ནི་སྐུ་ཚེ་ཧྲིལ་པོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཐུགས་ཁུར་དང་ཞབས་འདེགས་རླབས་ཆེན་འབྱུང་ངེས་མོ་ཞིག་ཡིན་པ་བཀའ་དྲིན་རྗེས་དྲན་དང། སྐུ་གཤེགས་དམ་པ་ཁོང་གི་ཐུགས་ཀྱི་དགོངས་པ་ཟབ་མོ་རྣམས་ཡོངས་སུ་རྫོགས་ཏེ་སླར་ཡང་བསྟན་འགྲོའི་དོན་དུ་ཡང་སྲིད་ཉི་གཞོན་མྱུར་དུ་བྱོན་ནས་དམ་པའི་མཛད་འཕྲིན་སྐྱོང་ཐུབ་པའི་གསོལ་འདེབས་ཞུས་ཡོད་པ་བཅས་གསུངས་འདུག། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་ཨ་སྒྲོལ་ལགས་ཀྱིས་སྙན་སྒྲོགས་ཞུས་པ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེང་སྐབས་བྷལ་ཊིག་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་གི་ནང་ལ་འཚམས་གཟིགས་གནང་བཞིན་ཡོད་པ་ལྟར་ལི་ཐུ་ནི་ཡ་གི་རྒྱལ་ས་ཝི་ནི་སི་ཡི་ནང་ལ་རྒྱུན་རིང་བོད་དོན་གྱི་ཐད་ལ་རྒྱབ་སྐྱོར་གནང་མཁན་ཡུལ་དེའི་གྲོས་ཚོགས་འཐུས་མི་ཟུར་པ་ཚོར་མཇལ་འཕྲད་དང། དེ་བཞིན་ཁུལ་དེར་ཡོད་པའི་བོད་ཀྱི་ཐང་ཆེན་དུ་གཟིགས་སྐོར་གནང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་མགོ་འཛུགས་ཀྱིས་བྱང་ཡོ་རོབ་ཀྱི་བྷལ་ཊིག་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་གི་ནང་ལ་འཚམས་གཟིགས་གནང་བཞིན་ཡོད་པ་ལྟར། ཕྱི་ཚེས་ཚངས་བཅུ་གྱི་ཉིན་སྲིད་སྐྱོང་མཆོག་ལི་ཐུ་ནི་ཡ་ཡི་རྒྱལ་ས་ཡི་རྒྱལ་སྤྱི་ཡི་གནམ་ཐང་ལ་ཕེབས་འབྱོར་གྱི་སྐབས་སུ། ཁུལ་དེར་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་གཙོ་སོགས་ནས་ཕེབས་བསུ་ནན་ནན་དགོས་ཡོད་པ་རེད། དེ་ནི་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་སྲིད་སྐྱོང་མཆོག་ལི་ཐུ་ནི་ཡ་ཡི་གྲོས་ཚོགས་ཀྱི་ནང་ལ་ཕེབས་ཏེ་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་གཙོ་གཙོས་པའི་གི་འཐུས་མི་རྣམས་དང་མཇལ་འཕྲད་བགྱིས། ད་ལྟ་ཡི་ཆར་བོད་ནང་གི་གནས་སྟངས་དང་རྒྱལ་སྤྱི་ཡི་ནང་བོད་དོན་རྒྱབ་སྐྱོར་གི་གནས་བབ་བོད་དོན་རྒྱབ་སྐྱོར་གནང་ཕྱོགས་སོགས་ཀྱི་ཐད་ལ་གོ་བསྡུར་གནང་ཡོད་པ་དང། དེ་ནི་ལི་ཐུ་ནི་ཡ་ཡི་གྲོས་ཚོགས་ཀྱི་ནང་ལ་བོད་དོན་དང་འབྲེལ་བའི་གི་གསར་འགོད་ལྷན་ཚོགས་བསྐོང་བ་དང་དེ་ཡི་རྗེས་སུ་ལི་ཐུ་ནི་ཡ་ཡི་ཕྱི་སྲིད་ལྷན་ཁང་གི་གནད་ཡོད་མི་སྣ་དང་མཇལ་འཕྲད་གནང་བ་སོགས་མུ་མཐུད་ནས་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་རེད་འདུག་ཡང་བོད་ཀྱི་ལོ་གསར་སླེབས་རན་ཡོད་པ་དང་བསྟུན་ནས་ཕྱི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་རྒྱ་ནག་གཞུང་གིས་དབྱེ་གཅོད་བྱས་པའི་གི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གྱི་དཔལ་ཡུལ་རྫོང་གི་དམར་ཤོག་ཚོགས་པ་ཡི་ལས་བྱེད་ཚོ་གིས། ཁུལ་དེར་ཡོད་པའི་དགོན་སྡེ་ཁག་སུམ་ཅུ་སོ་ལྔ་ལྷག་ཙམ་ཞིག་གི་ནང་ལ་ཆེད་བསྐྱོད་ཀྱིས་ལོ་གསར་གྱི་འཚམས་འདྲི་དང་འབྲེལ་ནས་གྲྭ་བཙུན་ཚོ་ལ་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དང་མ་འོངས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བ་ལ་སྐྱོན་བརྗོད་དགོས་སྐོར་བརྗོད་ཡོད་པ་རེད། དེ་དང་འབྲེལ་ནས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་བརྡ་ལན་གནང་དོན་ལ། རྒྱ་ནག་གཞུང་གིས་དེ་སྔ་ནས་དུས་ཆེན་ཁག་ལ་གྲྭ་བཙུན་ཚོར་འཚམས་འདྲི་དང་གསོལ་རས་སྤྲོད་ཐབས་བྱས་པ་དེ་ནི་མི་མང་མགོ་སྐོར་བསླུ་བྲིད་ཀྱིས་མི་མང་གི་མགོ་གནོན་ཐབས་ཙམ་ལས། དགོན་སྡེ་དང་གྲྭ་བཙུན་རྣམས་ལ་ལྷག་བསམ་རྣམ་དག་གི་འཚམས་འདྲི་གང་ཡང་མིན་སྐོར་བརྗོད་ཡོད་པ་རེད། འཚམས་འདྲི་ཡིན་ཟེར་ནས་ཅིག་རྔན་པ་འདྲ་བྱ་འདྲ་དེ་འདྲ་ཁོས་ཡིན་མིན་ནི་མཉམ་དུ་འཛོམས་བྱ་འདྲ་བྱེད་སྟངས་དེ་ནི་སྐད་ཆ་བཤད་དུས་ཕ་ད་ལྟ་འདྲ་ཆགས་པོ་ལ་འདྲ་ཆགས་པོ་རྣམས་ལ་འོང་སྟེ། སྡིགས་ར་དང་བསླུ་བྲིད་གཉིས་ཀ་ཡོད་དེ་བ་སྐད་ཆ་བཤད་ཡ་དེ་ཁོ་ག་བདུན་ན་དེ་རྒྱ་ནག་གཞུང་གི་བྱེད་སྟངས་ཅིག་རེད་ད་ལྟ་དེ་ད་ག་རང་གང་ནས་མཚོན་བསྡད་ཀྱི་འདུག།
སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་སར་དང་དུས་ཆེན་ཁག་ལ་བོད་ནང་གི་དགོན་སྡེ་ཁག་གི་སྣེ་ཁྲིད་མི་ཚོ་དང་ཤེས་ཡོན་པ་ཚོ། མི་མང་ཚོ་གི་གུས་བཀུར་ཞུ་ས་ཡི་མི་སྣ་ཚོ་ལ་འཚམས་འདྲི་དང་ལོ་སར་གི་གསོལ་སྟོན་ཟེར་བ་བརྒྱུད་ནས་དགོན་སྡེ་ཁག་གི་གྲྭ་བཙུན་ཚོ་གི་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ་ཁ་བྲལ་ལ་ངོ་རྒོལ་བྱ་དགོས་པ་སོགས་ཀྱི་སློབ་གསོ་སྤེལ་གྱི་ཡོད་པ་རེད། ཡང་ད་ལོ་དགེ་བཤེས་མ་ཡི་རྒྱུགས་སྤྲོད་གྱི་ནང་ལ་དགེ་བཤེས་མ་དང་སྔགས་རམས་དགེ་བཤེས་མ་བཅུ་ཐོན་ཏེ་ཕྱག་འཁྱེར་མཛད་སྒོ་གནང་ཡོད་པ་རེད། དེ་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་བཟུང་རྒྱ་གར་དང་བལ་ཡུལ་གྱི་ནང་གི་བཙུན་དགོན་ཁག་གི་ནང་ནས་བཙུན་མ་རྣམས་ཀྱིས་ནང་པའི་གཞུང་ཆེན་དང་མདོ་སྔགས་ལ་སློབ་གཉེར་གནང་སྟེ་ཉིས་སྟོང་བཅུ་དྲུག་གི་ལོར་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཐོག་གི་དགེ་བཤེས་མ་རྣམས་ཐོན་ཐུབ་ཡོད་པ་མ་ཟད་ཉིས་སྟོང་བཅུ་དགུ་གི་ལོར་སྔགས་རམས་དགེ་བཤེས་མ་རྣམས་ཐོན་ཡོད་པ་བཞིན་འདི་ལོ་ཡང་དགེ་བཤེས་མ་ཡི་རྒྱུགས་སྤྲོད་ཀྱི་ནང་ལ་དགེ་བཤེས་མ་དང་སྔགས་རམས་དགེ་བཤེས་མ་བཅུ་ཐམ་པ་ཐོན་ཏེ་ཕྱག་འཁྱེར་མཛད་སྒོ་གནང་ཡོད་པ་རེད་འདུག

ལས་འཆར་འགན་འཛིན་ཀྲི་པི་ཀའེ་སི་ལགས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན་གཟའ་འཁོར་སྔོན་མར་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་ཐོག་ལ་ཡོངས་ཁྱབ་ཀྱི་དུས་མཚམས་ཀྱི་བསྐྱར་ཞིབ་ཀྱི་སྐབས་སུ་ཉི་ཧོང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་སེམས་འཚབ་ཆེན་པོ་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་མ་ཟད། པེ་ཅིང་གཞུང་གིས་གྲངས་ཉུང་མི་རིགས་བོད་མི་དང་ཡུ་གུར་བ་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་བྱེད་དགོས་པ་དང་དེ་བཞིན་ཧོང་ཀོང་མི་དམངས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་སྤྲད་པ་དང་ཧོང་ཀོང་གི་རྒྱལ་ཁབ་གཅིག་དང་ལམ་ལུགས་གཉིས་ཟེར་བའི་ཁྲིམས་གཞི་དེ་ལ་ལེགས་བཅོས་གཏོང་དགོས་པའི་དགོས་འདུན་བཏོན་ཡོད་པའི་གནས་ཚུལ་སྤེལ། ཡང་ཉི་ཧོང་ནང་གི་མི་དམངས་མང་ཚོགས་ཀྱིས་ཀྱང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་གནས་སྟངས་དེ་དང་སེམས་ཁྲལ་ཆེན་པོ་བྱེད་བཞིན་ཡོད་པ་ཙམ་དུ་མ་ཟད་ཉི་ཧོང་གཞུང་གིས་ཨ་རིས་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་ཐོག་མ་གཏན་འབེབས་གནང་བ་དང། དེ་རྗེས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་བསྐྱར་ཞིབ་གནང་བའི་ཁྲིམས་གཞི། Magnitsky Act། ཟེར་བ་དང་སྤྱི་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་གཏོང་མི་རྣམས་ལ་དམ་དྲག་གིས་ཉེས་ཆད་གཏོང་རྒྱུའི་ཁྲིམས་གཞི་བདམས་ཏེ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་ཚབས་ཆེན་གཏོང་མི་རྣམས་ལ་ཁྲིམས་ཆད་གཏོང་དགོས་པ་དང། དེ་བཞིན་རྒྱལ་སྤྱིའི་ཐོག་ནས་ཀྱང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐོག་ནས་རྒྱ་ནག་གཞུང་གིས་ཤིན་ཅང་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་ཐད་ལ་ཞིབ་དཔྱོད་གནང་སྟེ། འགན་འཁྲི་ཅན་གྱི་དཔོན་རིགས་རྣམས་དང་མི་སྣ་དེ་དག་ངོ་ཐག་ཆོད་པར་བྱས་ཏེ་དམ་དྲག་གིས་ཉེས་ཆད་གཏོང་དགོས་པའི་བསམ་ཚུལ་འཛིན་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། དེ་བྱུང་གོང་ནང་རྒྱ་ནག་གཞུང་གིས་རྒྱ་ནག་གི་འབྲེལ་ཡོད་དབང་འཛིན་པ་རྣམས་ཀྱིས་བོད་མི་རྣམས་ལ་བཙན་དབང་གིས་རྒྱ་མི་རིགས་དང་མི་རིགས་མཉམ་བསྲེས་བྱེད་བཞིན་པ་དང། གནས་ཚུལ་ཤེས་རྟོགས་དཀའ་བའི་དམ་དྲག་ཤུགས་ཆེ་ཡོད་པའི་ཐོག་ནས་དབང་འཛིན་བྱེད་བཞིན་ཡིན་པ་དང་དེ་བཞིན་རྒྱ་ནག་གཞུང་གིས་བོད་མི་དང་ཡུ་གུར་བ་དང། ཧོང་ཀོང་མི་མང་བཅས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་བཏང་སྟེ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་དང་ཤེས་ཡོན་ཅན་གྱི་མི་སྣ་ལ་དམ་དྲག་ཤུགས་ཆེ་བྱེད་བཞིན་པ་དེ་དག་ལ་ཉི་ཧོང་སྤྱི་ཚོགས་ཀྱིས་སྐྱོན་བརྗོད་ཤུགས་ཆེ་མཛད་བཞིན་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། དེ་ནི་ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་བྱས་ཏེ་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ནས་ལ་དྭགས་གཙོས་པའི་ཧི་མ་ལའི་རི་རྒྱུད་དད་ལྡན་པ་རྣམས་ལ་ཚེ་དབང་གནང་སྐབས་ལམ་སྟོན་གནང་གདའ། དེའང་ང་ཚོའི་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ཟླ་འདིའི་ཚེས་གསུམ་ཉིན་ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་ཇི་ལྟར་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ་གསོལ་འདེབས་ཞུས་དོན་ལྟར་རིན་པོ་ཆེ་མཆོག་ནས་མོན་གྷོ་འདོད་རྒུ་གླིང་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ལ་དྭགས་གཙོ་བོར་གྱུར་པའི་ཧི་མ་ལ་རི་རྒྱུད་ཀྱི་ནང་ཆོས་རྗེས་འབྲང་པ་རྣམས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་ཚེ་དབང་བཀའ་དྲིན་ཆེ་གནང་མཛད་ཡོད་པ་དང་སྐབས་དེ་ལ་རིན་པོ་ཆེ་མཆོག་ནས་སངས་རྒྱས་བཅོམ་ལྡན་འདས་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་གནང་བ་ལྟར་སོ་སོའི་སེམས་འདུལ་ཐབས་ཀྱིས་སེམས་པ་བཟང་པོ་མཛད་དགོས་པའི་ལམ་སྟོན་གནང་བ་མ་ཚད། སོ་སོའི་ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་མཛད་དེ་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་དགོས་རྒྱུ

དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་གྱི་སྔོན་མའི་མཚམས་ནས་ཚན་པ་བཅུ་དྲུག་པའི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་ནས་སྙན་སྒྲོན་ཞུས་པ་གསན་རོགས།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་ལ། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པས། ཚན་པ་བཅུ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ལེ་ཚན་གོང་མའི་ནང། ཚོགས་ཞིང་གསལ་འདེབས་ཚུལ་སོགས་གསུངས་ཟིན་པ་ལྟར། རང་གི་མདུན་དུ་ཁྲི་ཆེན་པོ་ཞིག་གསལ་བཏབ་པའི་སྟེང་དུ། གཡས་གཡོན་དང་མདུན་རྒྱབ་དབུས་བཅས་སུ་ཁྲི་དེ་ལས་ཆུང་བ་ལྔ་ཡོད་པ་ལས། དབུས་མའི་སྟེང་དུ་སྟོན་པ་བཅོམ་ལྡན་འདས་དང་གཡས་པའི་སྟེང་དུ་བྱམས་པ་མགོན་པོ། གཡོན་མའི་སྟེང་དུ་འཇམ་པའི་དབྱངས། རྒྱབ་མའི་སྟེང་དུ་རྡོ་རྗེ་འཆང་དང། མདུན་མའི་སྟེང་དུ། རང་གི་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ་རྣམས་བཞུགས་པའི་མདུན་དུ་རང་ཉིད་དང། རང་ཉིད་ཀྱི་མཐའ་འཁོར་དུ། མ་རྒན་སེམས་ཅན་ཐམས་ཅད་སྨྲ་ཤེས་ཤིང་དོན་གོ་བའི། འགྲོ་བ་མི་ཡི་རྣམ་པ་ཅན་གྱིས་བསྐོར་ནས་ཡོད་པ་རྣམས་ཀྱིས་སྐྱབས་འགྲོ་འདོན་པའི་དབུ་བསྐུལ་མཁན་ཀྱང་རང་ཉིད་ཡིན་ཞིང། སེམས་རྩེ་གཅིག་པས་དད་གུས་ཀྱི་སྒོ་ནས་དབུ་བསྐུལ་ཏེ། སྐྱབས་འགྲོ་འུར་ཆེམ་ཆེམ་གྱིས་འདོན་པའི་དམིགས་པ་གསལ་འདེབས་བྱེད་སྟངས་འདི་ཡང་མོས་སྒོམ་ལྟ་བུ་ཞིག་ཡིན། གང་ལྟར། སྐྱབས་འགྲོ་གནད་དུ་སྨིན་པ་འབྱུང་དང་མི་འབྱུང་ནི། སྐྱབས་འགྲོའི་རྒྱུ་ཡི་ཁྱད་པར་ལ་རག་ལས་པ་སྟེ། ཐུན་མོང་གི་སྐྱབས་འགྲོའི་དབང་དུ་བྱས་ན། སུ་ཞིག་གི་རྒྱུད་ན། འཆི་བ་དང་ངན་སོང་ལ་འཇིགས་པའི་འཇིགས་སྐྲག་དང། དཀོན་མཆོག་རྣམ་པ་གསུམ་ལ་འཇིགས་པ་དེ་དག་ལས་སྐྱོབ་པའི་ནུས་པ་ཡོད་པར་ཡིད་ཆེས་པ་ནི། སྐྱབས་འགྲོའི་རྒྱུ་རྣམ་པ་གཉིས་ཡིན་ཞིང། སྐྱབས་འགྲོའི་ཕན་ཡོན་དྲན་པའི་སྒོ་ནས་རང་ཉིད་ཀྱིས་སྐྱབས་སུ་འགྲོ་ཞིང། ཉམ་ཐག་པའི་སེམས་ཅན་ཐམས་ཅད་ཀྱང་སྐྱབས་འགྲོ་ལ་དགོད་པར་འདོད་པའི་སྙིང་རྗེ་དང་ལྡན་པ་བཅས་མདོར་བསྡུས་ན། སྐྱབས་སུ་འགྲོ་བ་ལ་དགག་པའི་བསླབ་བྱ་གསུམ་དང་སྒྲུབ་པའི་བསླབ་བྱ་གསུམ། ཐུན་མོང་གི་བསླབ་བྱ་གསུམ་བཅས་ངེས་པར་དུ་དགོས་ཀྱིན་ཡོད་པ་སྟེ། དགག་པའི་བསླབ་བྱ་ཞེས་པ་ནི། སངས་རྒྱས་ལ་སྐྱབས་སུ་སོང་བས་འཇིག་རྟེན་གྱི་ལྷ་འདྲེ་སོགས་གཞན་ལ་སྐྱབས་སུ་མི་འགྲོ་བ་སོགས་རིམ་པ་གསུམ་དང། ཡང་སངས་རྒྱས་ལ་སྐྱབས་སུ་སོང་བས་ས་རྡོ་སོགས་ཀྱིས་བཟོས་པའི་སྐུ་བརྙན་དག་ལ་ཡང་སངས་རྒྱས་དངོས་ཀྱི་འདུ་ཤེས་འཛིན་དགོས་པ་སོགས་རིམ་པ་གསུམ་དང། དེ་ནས་དཀོན་མཆོག་གསུམ་གྱི་ཡོན་ཏན་ཤེས་ནས་ཉིན་མཚན་དུས་དྲུག་ཏུ་སྐྱབས་སུ་འགྲོ་དགོས་པ་སོགས་རིམ་པ་གསུམ་ཡོད་པ་དེ་དག་གི་སྒོ་ནས་སྐྱབས་སུ་འགྲོ་བའི་བསླབ་བྱ་ཉམས་ལེན་བྱ་དགོས་པ་དེ་ཡིན། ད་དེ་ནས་ཨེ་ནས་སྐྱབས་སུ་འགྲོ་བ་ལ་ཡང་ཨེ་ནས་རང་གི་མཐའ་འཁོར་ལ་ཅིག་མར་གྱུར་པའི་སེམས་ཅན་ཐམས་ཅད་ཁ་སང་གོང་དུ་ཞུས་པ་ནང་བཞིན་བྱས་ནས་ད་སྨྲ་ཤེས་དོན་གོ་བ་མི་ཡི་རྣམ་པ་ཅན་དེ་འདྲ་ལ་བ་ཡོད་བསམ་པ་བྱས་ནས་ཨེ་ནས་སོ་སོས་པའི་སྐྱབས་འགྲོའི་ཚིག་མར་འདོན་ངེས་ཀྱི་པའི་མགོ་བསྐུལ་བསྐྱང་ངེས་སོར་དུ་སོ་སོས་བྱས་ཨེ་ནས་སོ་སོས་མགོ་བསྐུལ་དུ་བ་སོ་ནས་སྐྱབས་ནས་མར་བཏོན་ཡོང་དུས་སྐྱབས་འགྲོའི་ཚིག་མ་ཁ་ནས་མར་འདོན་ཡོང་དུས་ཨེ་ནས་ད་འོག་གི་པའི་སེམས་ཅན་ཐམས་ཅད་ཀྱི་པའི་འུར་ཆེམ་ཆེམ་པའི་འདོན་པའི་དམིགས་པ་རུ་བྱས་བྱས། ད་སེམས་ཅན་ཐམས་ཅད་ཀྱི་པའི་བད་གས་སྐྱེ་བའི་བསམ་བློ་བཏང་རྒྱུ་གདའ། འདི་ལོ་བ་འདུག་ཟེར་ཏེ་ག་ད་འདི་ཁྱེད་ཀྱི་མི་འདུག་བ་ད་ག་ད་བསམ་བློའི་ནང་ཆུ་སིམ་ཁུལ་ཐེ་ཡ་ཅིག་སྐད་ཆ་རེད་མ་གཏོགས་དངོས་ཡོད་གནས་ཚུལ་ཏག་ཏག་རེད་འདི་མ་རེད་ཟེར་གནས་ཚུལ་ཁ་ཁ་རེད་འདི་འདི་རེད་གནས་ཚུལ་ཁ་ཁ་རེད་ཁོ་དགོས་པའི་དབང་གིས་ཁོ་མོས་སྒོམ་རུ་རི་རུ་བ་ལྟར་ཨུན། དེ་འདྲ་ཡིན་པ་ཡིན་དུས་ཨེ་ནའོ་མཐའ་འཁོར་ལ་བའི་སེམས་ཅན་ཐམས་ཅད་ལོག་ཡོད་བསམ་པ་བྱས་བྱས་ད་འདུག་ཟེར་ནས་ཨེ་ནི་སྐྱབས་འགྲོ། དངོས་གཞི་ད་སྐྱབས་སུ་འགྲོ་བ་ལ་ཡ། སྐྱབས་འགྲོ། གནད་ཁེལ་ཞིག་ཡོང་དང་མ་ཡོང་ཟེར་བསྡད་དེ་ཨེ་ནི་སྐྱབས་འགྲོའི་རྒྱུ། སྟོབས་ཆེ་ཆུང་ལ་རག་ལས་པ་ཡིན། དུས་ད་སྔོན་ལ་ལམ་རིམ་ཁ་ཐུག་ནས་འབྱུང་བ་ནང་བཞིན་གྱི། སྐྱབས་འགྲོའི་རྒྱུ་འཇིགས་དད་སྙིང་རྗེ་བ་དང་དེ་གསུམ་པོ་དེ། བས་གསལ་བཏབ་ནས། དེ་ཡང་ནི་མཐའ་འཁོར་གྱི་སེམས་ཅན་དེ་དག་ཆེ་གེ། ཨ་ནི་བས་སྐྱབས་མེད་མགོན་མེད་ཉམ་ཐག་པའི་རང་དང་རང་འདྲ་བ་བྱས་ནས་ཨ་ནི་སྡུག་བསྔལ་གྱིས་ཕོངས་བདེ་བས་བདེ་བས་ཕོངས་སྡུག་བསྔལ་གྱིས་མནར་ནས་ཡོད་དེ་བའི་ངང་ཚུལ

དེ་གང་འདྲ་ཅི་འདྲ་བསམ་པར་མི་འཇུག་ཀློག་ལ་ཡའོ་ཞབས་ཐོད་ཡ་སྦྱིན་པ་རེད་ད་ལྟ་སྡུག་གི་ཡོད་པ་ཡིན་ན་ཡང་ཁོ་འདུན་ལོང་བཟང་པོ་བྱོས་ན་ཡང་ར་བ་རྒྱག་ས་འཇོག་དེ་ཁོ་ཡོད་མེད་དེ་ངས་ཅིག་གི་སྤྱོད་འཇུག་ནས་གསུངས་པ་ནང་བཞིན་ཅི་འདྲ་བས་ད་ལྟ་སྡུག་བསྔལ་མྱངས་བཞིན་པའི་མུ་ལ་ཡ་ཨེ་ན་སྡུག་བསྔལ་ཕྱི་མ་ཡོང་ཡག་གི་ལས་ལ་རང་གི་ངང་གིས་འཇུག་བསྡད་མཁན་ཅིག་ཡོད་པ་ཡིན་དུས་ད་སྡུག་བསྔལ་མཐའ་མེད་ཅིག་དང་ཨེ་ནི་འཁོར་བ་མཐའ་མེད་ཟེར་དེ་ཡང་ཅིག་ད་ཡོང་བ་ཡིན་པ་རེད་ངོ་དེ་འདྲ་ཡིན་པ་ཡིན་དུས་དེ་འདྲ་འདྲ་བའི་སྒོ་ནས་བསམ་བློ་བཏང་ནས་ཡོང་དུས་དེ་གང་འདྲ་ཅི་འདྲ་བསམ་པ་བྱེད་ཀྱི། ད་ཨེ་ནི། ཅིག་སྙིང་རྗེའི་བསམ་པ་རེད། ཨེ། ད་ག་ནང་བཞིན་གྱི་མདུན་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པ་རྣམས་ལ་ཡང། ད་ཅིག་སྐུ་གསུང་ཐུགས་ཀྱི་ད་ཡོན་ཏན་དྲན་པའི་སྒོ་ནས་ཅིག་སྐྱོབ་ཐུབ་ངེས་ཡིན་པ། ད་ཅིག་བླང་དོར་གནས་མ་ནོར། ཨེ་ནི། སྟོན་ཐུབ་ངེས་ཡིན་པ་ཡིན་དུས་བླང་དོར་གནས་མ་ནོར་བའི་ལམ་སྟོན་ཡང་དག་པ་དེའི་རྗེས་སུ་བསླབས་པ་ཡིན་ན་འཇིགས་པ་མཐའ་དག་ལས་གྲོལ་བ་ཅིག་ཡོང་ཐུབ་པ་ཡིན་དུས་ཨེ་ནི། སངས་རྒྱས་ལ་ཡང། ད་གདུལ་བྱའི་དོན་མཛད་ཡག་གི། ཨེ་ནི། སྐྱོབ་ཡག་གི་ནུས་པ་ཡོད་དེ་བ་ཅིག་སྐྱོབ་སྐྱོབ་ཡག་གི་ནུས་པ་ཆ་ཚང་ཡོད་དེ་བ་ཅིག་གིས་ཨེ་ནོ་ད་ཁོའི་བསམ་བློ་འཁོར་ནས་ཡོང་བ་ཡིན་དུས་དེ་འདྲའི་རིགས་འཕངས་ནས་ཨེ་ནི་སྐྱབས་སུ་འགྲོ་བར་བྱེད། ད་སྐྱབས་སུ་འགྲོ་བའི་ཚིག་ལ་ཡང། དཔེར་ན་སངས་རྒྱས་ཆོས་ཚོགས་མ་ལྟ་བུ་ད་བཏོན་པ་ཡིན་ནི་རེད་ད་ཨ་མདའ་དེ་བྱས་ན། རབ་དཀར་དགེ་སེམས་ཆེན་པོའི་ངང་ཉིད་ནས་བདག་དང་མཁའ་མཉམ་སེམས་ཅན། བདག་དང་མཁའ་མཉམ་མ་རྒན་སེམས་ཅན་རྣམས་དེང་ནས་ཇི་སྲིད་བྱང་ཆུབ་སྙིང་པོའི་བར་བླ་མ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ། ཨེ་ནི་སེམས་ཀྱི་གཏིང་ནས་ཨ་ཐང་ཅིག་རེ་ཐང་ཅིག། སྲིད་ཞིའི་འཇིགས་པའི་མནར་ཚུལ་ལ་མནར་ཚུལ་བསམ་ནས། ད་གང་འདྲ་ད་དེ་ལས་ཐར་བ་ཅིག་བྱུང་ན་བསམ་པར་འགྲོ། སྲིད་ཞིའི་འཇིགས་པ་ལས་བྲལ་བ་ཅིག་བྱུང་ན་བསམ་པས། ཨོ་དེ་འདྲའི་གི་ད་འཇིགས་སྐྲག་རེད་ད་ག་ནང་བཞིན་གྱི་ཅིག་སེམས་ཅན་ལ་དམིགས་པའི་སྙིང་རྗེ་རྒྱལ་བ་ལ་དམིགས་པའི་དད་པ། ཨོ་དེ་བས་སྙིང་ཁུང་རུས་པའི་གཏིང་ནས་བས་གི་གཡོས་པ་ནང་བཞིན་ཅིག་བས་སྙིང་ཁུང་བས་སེམས་ཀྱི་གཏིང་ནས་བས་འགུལ་སྐྱོད་ཐེབས་ཡོང་གི་ཅིག་ཐང་ནས་ཨེ་ནི་ངག་གི་རིག་བྱེད་རུ་ཁོ་ལ་ཡ། ཨཱ་ནི། ན་མོ་གུ་རུ་བྷྱཿ་ན་མོ་བུདྡྷཱ་ཡ་ན་མོ་དྷརྨཱ་ཡ་ན་མོ་སངྒྷཱ་ཡ་ཟེར་ཡག་གི་ལེགས་སྦྱར་གྱི་ཚིག་འདིའི་གི་ཨཱ་ནི་སྐྱབས་སུ་འགྲོའི་ཚིག་འདི་ཡིན་པ་དང། སྐྱབས་འགྲོའི་ཚིག་འདི་འདི་བྱས། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐབས་འདིར་ནི་སྔགས་བླ་མེད་ཀྱི་ལྟ་གྲུབ་རྨང་གཞིར་བཟུང་ནས་གསུང་གི་ཡོད་པའི་ཕྱིར་ན། སྐྱབས་སུ་འགྲོ་ཚུལ་དེ་ཡང་ཐེག་ཆེན་ཐུན་མོང་མ་ཡིན་པའི་ལམ་གྱི་གནས་ཚུལ་དང་མཐུན་པ་ཞིག་ཡིན་དགོས་པ་སྟེ། སྐབས་འདིར་ནི། མ་རྒན་སེམས་ཅན་ཐམས་ཅད་ཚུ་རོལ་སྲིད་པའི་མཐའ་དང། ཕ་རོལ་ཞི་བ་མྱང་འདས་ཀྱི་མཐའ་གཉིས་དང་བྲལ་ན་སྙམ་པས། སེམས་ཅན་ལ་དམིགས་པའི་སྙིང་རྗེ་དང། རྒྱལ་བ་ལ་དམིགས་པའི་དད་པ་བཅས་རྩེ་གཅིག་པ་དང་གཡོ་བ་མེད་པའི་སྒོ་ནས་སྐྱབས་འགྲོ་བདེ་བར་བྱ་བ་སྟེ། རང་ཅག་བོད་ལ་བྱུང་བའི་ལམ་སྲོལ་དེ་ནི། སངས་རྒྱས་དང་ཆོས་དགེ་འདུན་གསུམ་གྱི་སྟེང་དུ་བླ་མ་བསྣན་ནས་སྐྱབས་འགྲོ་འདོན་པར་བྱེད་པ་དེ་ཡིན་མོད། སྐྱབས་གནས་དཀོན་མཆོག་གསུམ་གྱི་ནང་དུ་མ་འདུས་པའི་སྐྱབས་གནས་བཞི་པ་ཞིག་ལོགས་སུ་ཡོད་ཚོད་མི་འདུག་སྟེ། སློབ་པ་དང། མི་སློབ་པའི་དགེ་འདུན་དཀོན་མཆོག་གང་རུང་དུ་མ་འདུས་པའི་བླ་མ་ཞིག་ཡོང་ཐབས་མེད་མོད་ཀྱི། བོད་མི་རྣམས་ཀྱིས་བླ་མ་ཐོག་མར་བཞག་ནས་སྐྱབས་སུ་འགྲོ་བར་བྱེད་པ་དེའི་དམིགས་པ་གཏད་ས་ནི། སངས་རྒྱས་ཀྱི་ཕྲིན་ལས་དེ། ང་ཚོ་གདུལ་བྱའི་རྒྱུད་ལ་འཇུག་པའི། སྒོ་མོ་འབྱེད་མཁན་ལྟ་བུ་ནི། རང་ལ་ཆོས་འབྲེལ་དངོས་སུ་བྱུང་བའི། བླ་མ་དེ་ཉིད་ལས་ལྷག་གང་ན་ཡང་ཡོད་མི་སྲིད་པ་ཡིན་པས་དེ་ལྟར་བྱས་པ་ཞིག་ཡིན་ལ། དེ་ཡང་མགོན་པོ་མཆོག་གིས་སྒྲུབ་མཁན་སུ་ཞིག་གིས། རང་ཉིད་གཅིག་པུས་བླ་མའི་རྣལ་འབྱོར་བསྒོམ་པའི་སྐབས་སུ། ན་མོ་གུ་རུ་བྷྱཿ་ཞེས་པའི་ཚིག་དེ་ཉིད་གཅིག་རང་བདེ་བས་མ་ཆོག་པ་མེད་ཁར། ཡིད་ལ་དམིགས་པ་འཆར་བདེ་བ་དང། སེམས་ལ་ནུས་པ་བླ་ལྷག་ཏུ་ཐོན་པ་སོགས་ཀྱི་དགེ་མཚན་ཡོད་པ་དང། དེ་བས་ཀྱང་སྔར་བླ་མ་ལ་མ་གུས་པར་བྱས་པ་དང། བླ་མའི་བཀའ་ལ་མ་བརྩིས་པ་ལྟ་བུ། བླ་མ་ལ་བརྟེན་པའི་སྡིག་ལྟུང་ཉེས་པ་བསགས་པ་དེ་དག་སེལ་བར་བྱེད་པ་ལ་ཡང་ནུས་པ་བླ་ལྷག་ཏུ་འབྱུང་རྒྱུ་ཡིན་པ་སྟེ། བླ་མ་ལ་སྐྱབས་སུ་སོང་བ་ཙམ་མིན་པར། ཇི་སྙེད་ནོར་འཛོལ་ཡོད་ཚད་ངོས་ཟིན་པར་བྱས་ཏེ་བཤགས་སྡོམ་བྱ་རྒྱུ་དང། ད་ནས་བཟུང་སྟེ་ལམ་མ་ནོར་བ་ཞིག་ཉམས་སུ་བླང་བའི་ཡི་དམ་བརྟན་པོ་བྱས་པ་ཡིན་ན། བླ་མ་ལ་བརྟེན་ནས་སྡིག་སྤང་དགེ་སྒྲུབ་ཀྱང་ཤུགས་ཆེན་བྱ་ཐུབ་པ་དང།
ལགས། བྱས་ནས། ང་རང་ཚོ་ད་སྐྱབས་གནས་དཀོན་མཆོག་གསུམ་ཟེར་སྐྱབས་གནས་དཀོན་མཆོག་གསུམ་གྱི་ནང་ལ་མ་ཐེ་བའི་སངས་རྒྱས་ཅིག་ད་གང་ཟག་བླ་མ་ཅིག་ཟུར་དུ་ད་ཡོད་ས་མ་རེད། ཡང་ན་སློབ་པའི་དགེ་འདུན་རེད་ཡང་ན་མི་སློབ་པའི་དགེ་འདུན་རེད། ད་བ་སོ་སོའི་སྐྱེ་བོ་ཡོངས་ཏུ་ཡོང་གི་དེ་ཕྱིར་ན་བ་ག་ད་ག་ཡིན་ནས་མིན་ནི། ད་སློབ་པ་དང་མི་སློབ་པ་གཉིས་ནང་ལ་མ་འདུས་པ་ཞིག་མི་ཡོང་བ་བྱས། རེད་དེ། རང་བཞིན་གྱི་སངས་རྒྱས་ཀྱི་ཕྲིན་ལས་ང་རང་ཚོའི་རྒྱུད་ལ་ཡང་འཇུག་ཡག་གི་ཕྲིན་ལས་ཀྱི་སྒོ་འབྱེད་མཁན་རེད་དེ། ད་རང་དང་དང་ཁ་མཉམ་ལག་མཉམ་གྱི་བླ་མ་དེ་ཡིན་པ་ཡིན་དུས་ཁོ། ཅིག་བྱེད་ལས་ཁྱད་དུ་འཕགས་པ་ཅིག་ཡོད་དེ། ཁོ་རང་བྱེད་དཀོན་མཆོག་གསུམ་གྱི་པའི་བྱིན་རླབས་རང་ལ་པའི་འཇུག་ཡག་གི་སྒོ་འབྱེད་མཁན་རེད་དེ་བླ་མ་སོང་བ་ཡིན་དུས་ཁོ་དེའི་རྒྱུ་མཚན་གྱི་ཐོག་ནས་བླ་མ་ལོགས་སུ་ཅིག་བྱེད་ན་ཁོ་ད་ག་ལ་ཅི་ཡོད་དེ་བ་ཆགས།

སྐྱབས་སུ་འགྲོ་བར་བྱས་ནས། ཨེ་ནི་དེ་སྔ་ཕན་ཆད་ཅིག་བླ་མ་ལ་བརྟེན་པའི་ཨེ་ནི་བ་ཅིག་ཉེས་པ་བསགས་བྱས་པ། ཅིག་བླ་མ་ལ་ངན་སྨོད་ཤོར་བས་སོགས་རོགས། ཅིག་བླ་མའི་བཀའ་མ་བསྒྲུབས་པས་སོགས་རོགས། ཅིག་བླ་མ་ལ་བའི་ཁྱད་གསོད་ཤོར་བས་སོགས་རོགས། ཅིག་དེ་འདྲའི་གི་གང་དག་ཡིན་ཡིན་ནི། ཅིག་མདོར་ན་བས་བླ་མ་ལ་བརྟེན་པའི་ཅིག་སྡིག་པ་དང་ཉེས་པ་བས་གང་བསགས་ནས་ཡོད་པ་ཚང་མ་ལ། ཡང་བས་འགྱོད་པ་དང་བཅས་ཏེ་དེ་འདྲ་བའི་སྒོ་ནས་སྐྱབས་སུ་མཆི་བས་ན། ཨེ་ནི་སྐྱབས་སུ་གསོལ་བ་ལ་བརྟེན་ནས་ཨེ་ནི་བླ་མ་ཡང་པའི་ཐུགས་ཤིན་ཏུ་དགྱེས། ཐུགས་ཤིན་ཏུ་དགྱེས་ནས་དངོས་གནས་དགྱེས་པའི་རྒྱུ་མཚན་ཡོད་པ་རེད་ང་རང་ཚོ་ངོས་ནས་པའི་ཁ་མིག་ཡར་ལྟ་བྱས་ནས་ནོར་འཁྲུལ་ལ་ནོར་འཁྲུལ་ཡིན་པ་ཤེས། ནོར་འཁྲུལ་དེ་སྡོམ་གྱི་ཡིན་ཟེར་བྱས། མ་ནོར་བའི་ལམ་གཅིག་ལ་ཡང་སྙིང་ཁུང་རུས་པའི་གཏིང་ནས་དེ་ལྟར་ཞིག་སྙིང་སྟོབས་བསྐྱེད་ནས་བསླབ་ཀྱི་ཡིན་ཟེར་ལབ་དུས་བླ་མ་དགྱེས་ཡག་གི་རྒྱུ་ཞིག་ཡོད་པ་རེད་ལ་འོ་དེ་འདྲ་གི་ཐོག་ནས་ཨེ་ནི་བླ་མ་ཡང་པའི་ཤིན་ཏུ་དགྱེས་ནས་པའི་དགྱེས་པ་ཆེན་པོའི་སྒོ་ནས་ཨེ་ནི་འོ་སྐུ་ལུས་ལས་མར་བདུད་རྩིའི་རྒྱུན་བྱུང་འོད་དང་བདུད་རྩིའི་རྒྱུན་རུ་མར་བྱུང་ནས་ཨེ་ནི་རང་གཞན་སེམས་ཅན་ཐམས་ཅད་ཀྱི་རང་ལུས་སེམས་ལ་ཞུགས་པས་ཐོག་མེད་ནས་བསགས་པའི་སྒོ་གསུམ་གྱི་སྡིག་པ་སྤྱི་དང་སྡིག་པ་དང་སྒྲིབ་པ་སྤྱི་དང་ལྷག་པར་དཔལ་ལྡན་བླ་མའི་སྐུ་ལ་བསྡོས་པ་གསུང་བཅག་པ་ཐུགས་དཀྲུགས་པ་མ་དད་བརྙས་སྨོད་བགྱིས་པ་ལ་སོགས་པ་མདོར་ན་བླ་མ་ལ་བརྟེན་པའི་སྡིག་པ་དང་སྒྲིབ་པ་ཐམས་ཅད་ལོ། དུད་ཁུ་དང་སོལ་ཁུའི་རྣམ་པར་དབང་པོའི་སྒོ་དང་བ་སྤུའི་བུ་ག་ཐམས་ཅད་ནས་ཕྱིར་ཐོན་ནས་སངས་ཀྱིས་དག། ལུས་དྭངས་གསལ་འོད་ཀྱི་རང་བཞིན་ཅན་དུ་གྱུར། སྔར་བསགས་པའི་སྡིག་པ་སྤྱི་དང་ལྷག་པར་བཤེས་གཉེན་ལ་བརྟེན་པའི་སྡིག་པ་ཚང་མ་ལ་སྦྱངས། སྦྱང་བ་དེ་བྱས། ཡང་ནི་དཔལ་ལྡན་བླ་མའི་སྐུ་གསུང་ཐུགས་ཀྱི་པའི་བྱིན་རླབས་ཚང་མ་ལ་རང་ལ་འཇུག་སོང་སྙམ་པ། སྦྱངས། འཇུག་བྱས་དེ་བྱས། རང་གཞན་སེམས་ཅན་ཐམས་ཅད་ལ་དཔལ་ལྡན་བླ་མའི་སྐྱབས་འོག་ཏུ་ཚུད་སོང་སྙམ་པ་བྱས། སྦྱངས། འཇུག་ཚུད་གསུམ། སྐྱབས་འགྲོ་རིམ་པ་དང་པོར་བྱས་བླ་མ་ལ་བརྟེན་ནས་སྐྱབས་འགྲོ་བྱས་དེ་བྱས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བྱ་བའི་ལེ་ཚན་དེ་ཡིན་ལ་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན།